ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་བཞི་རེས་གཟའ་ཉི་མའི་གཏམ་གླེང་ལེ་ཚན་དེའི་ནང་དེང་སྐབས་འཛམ་གླིང་ནང་དུ་སེམས་སྡུག་དང་སེམས་ངལ་ལ་སོགས་པའི་སེམས་ཀྱི་དཀའ་ངལ་སེལ་ཐབས་ལ་སྒོམ་གྱི་ཉམས་ལེན་ཐོག་ལ་དོ་དབྱིངས་ཆེ་རུ་འགྲོ་བར་བརྟེན་ནས་ནང་ཆོས་དང་བོད་ཀྱི་གསོ་བ་རིག་པའི་ཐོག་སྒོམ་གྱི་ཕན་ཡོན་དང་སྒོམ་སྒྲུབ་ཉམས་ལེན་བྱེད་སྟངས་ཐོག་ལ་ཨ་མེ་རི་ཁའི་ཨི་མེ་རི་གཙུག་ལག་སློབ་ཆེན་དང་བོད་ཀྱི་ཚན་རིག་སྡེ་ཚན་གྱི་ལོ་ཙཱ་བ་བགྲེས་པ་དང་ནང་ཆོས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་གཏོང་ཐབས་ཀྱི་སཱི་ཤེས་ཡོན་སློབ་གསོའི་ཟབ་སྦྱོང་སྣེ་ཁྲིད་པ་བརྩོན་འགྲུས་བསམ་འཕེལ་ལགས་དང་མེག་སི་ཀོ་ན་བཞུགས་མཁན་བོད་ལུགས་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་གཉིས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གཏམ་གླེང་ཞལ་པར་ཞེས་པའི་ཁྱེད་རང་ཚོའི་སྙིང་གཏམ་བྱེད་ཡུལ་གསུང་གསན་ལེ་ཚན་འདི་ད་ལྟ་དབུ་འཛུགས་ཞུ་རྒྱུ་ཡིན། ལྷན་རྒྱས་རྣམ་པ་ཚོས་འདིའི་ནང་མཉམ་ཞུགས་གནང་པ་ཡིན་ན་རེས་གཟའ་ཟླ་བ་ནས་པ་སངས་བར་དུ་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་དེ་རིང་གི་ང་ཚོའི་གཏམ་གླེང་ཞལ་པར་ལེ་ཚན་དེའི་ནང་ལ་ཡང་སྒོམ་གྱི་ད་ཕན་ཡོན་དང་སྒོམ་དར་ཁྱབ་བྱུང་སྟངས་དང་ཨ་ནི་སྒོམ་གྱི་ད་གཅིག་སེམས་ཀྱི་དཀའ་ངལ་དང་སེམས་ཞི་བདེ་གནས་ཐབས་ལ་ཡང་ཕན་ཐོགས་ཡོད་པའི་འདི་འདྲས་ཀྱི་ཅིག་ད་དར་སོ་དང་ཨ་ནི་འདི་འདྲས་ཀྱི་ད་ཐོག་ལ་ཡང།

སྒོམ་གྱི་ཐོག་ལ་ཡང་ནང་ཆོས་ཀྱི་ཐོག་ནས་ད་ཅིག་གི་ཕན་ཡོན་ག་རེ་ཡོད་རེད། ཨ་ཡ་འདིའི་ཐོག་ནས་ཡང་ཅིག་བོད་ཀྱི་གསོ་བ་རིག་པའི་ཐོག་ནས་ཕན་ཐོགས་ག་རེ་ཡོད་རེད་ཟེར་བྱས་འདུག་སེ་བྱས་ང་ཚོ་བཀའ་འདྲི་ཞུ་གི་ཡིན་བྱས་ཙང་ད་རེས་ང་ཚོ་ལས་རིམ་དེའི་ནང་ལ་ཡང་ཨ་ནི་གཅིག་དེ་ད་ལྟ་མེག་སི་ཀོ་ལ་བཞུགས་པའི་བོད་ལུགས་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་དང་ཨ་ནི་ད་ག་ནང་བཞིན་ཨི་མི་རེ་གཙུག་ལག་སློབ་ཆེན་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་ཙཱ་བ་བགྲེས་པ

བོད་པའི་སྨན་པ་བྱེ་རེས་ཨ་ནེ་གཅིག་མེག་སི་ཀོ་ནང་ལ་ཡར་ད་དུས་ཡུན་རིང་པོ་ཅིག་ནང་ལ་ཡར་ད་གཅིག་གི་ནད་པ་དང་ཁ་ཐུག་ཨ་ནེ་འབྲེལ་བ་བྱས་བྱས་ད་སྨན་བཅོས་བྱས་བྱས་འདུག་དེ་བར་ད་དུས་སྨན་བཅོས་བྱས་ཀ་ཐབས་ལམ་དེ་ང་ཚོའི་གི་བོད་ཀི་གསོ་བ་རིག་པའི་ནང་ལ་ལ་ཡར་ཟས་སྤྱོད་སྨན་དཔྱད་བྱས་བྱས་གསུང་གི་ཡོག་རེད། ཟས་སྤྱོད་སྨན་དཔྱད་ནང་ལ་ཟས་ཟེར་དུས་སུ་ལ་ང་རང་ཚོ་སྤྱི་བཏང་གི་ནམ་ཞར་རྒྱུན་ལྡན་ང་རང་ཚོ་གི་ཕུང་པོ་རགས་པོ་དེ་ལ་ཡར་ད་ཁ་ཐུག་གི་ཐད་ཀར་ཕན་པ་དང་གནོད་པ་དེ་གཉིས་ཀྱི་ཟས་དང་སྐོམ་ཟས་དེ་གཉིས་སྡེ་ཚན་གཅིག་གི་དབྱེ་བ་ཕྱེ་གི་ཡོག་རེད། དེ་ནང་བཞིན་སྤྱོད་ལམ་ཟེར་དེ་ན་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་ཟེར་དུས་ད་ང་རང་ཚོ་གི་སེམས་ཀྱི་ཨ་ནེ་གཅིག་ལས་འཁྲུགས་འགྲོ་ཡག་གི་རྐྱེན་ག་རེ་བྱས་ནས་ཡོང་གི་ཡོད་རེད་ཟེར་དེའི་ཐོག་ལ་ཡང་ད་སེམས་ནད་ཀྱི་ན་ཚ་དེ་འདྲའི་རིགས་མང་པོ་ཞིག་བྱུང་གོ་ད་དཔེར་ན་ད་འདི་ལོ་ཆུང་ཆུང་ཡིན་ནའི་རེད་ལོ་རྒན་པ་ཡིན་ནའི་རེད་ད་དེ་ག་ཚང་མ་ནང་ལ་ཡ་ད་རྒན་བྱིས་དར་གསུམ་ལ་ཡ Trauma ཟེར་ན Anxiety ཟེར་ན Nervousness ད་ཚོ་དེ་མང་པོ་ཞིག་བྱུང་གོ་ད་ཕྱིས་སུ་ད་འདས་ད Bipolar ནས་རེད་ད་གང་ལྟར་ད་སེམས་ཁམས་འཁྲུགས་པའི་ན་ཚ་ཨ་ནེ་མང་པོ་ཞིག་དབུལ་བྱས་ཡོང་འདུག་པ་དེ་ག་ཚང་མ་ལ་རེ་ལྟ་སེམས་ཁམས་འཁྲུག་ཡང་ང་རང་ཚོ་བས་གཙོ་བོ་དགེ་རྩ་ནང་དོན་རིག་པའི་ནང་ལ་ཡང་ཨ་ནེ་འབའ་ཞིབ་ཞིག་དྲ་བ་ཡོད་རེད་ད་ང་ཚོ་བོད་པའི་སྨན་པའི་ངོས་ནས་ད་དེ་ག་ཚང་མ་ལོ་གཅིག་གི་ག་རེ་ཟེར་སྨན་པའི་གནས་སྐབས་འབྲས་བུ་དང་མཐར་ཐུག་གི་འབྲས་བུ་གསུངས་དེ་ཡོད་རེད་དོན་ཚན་ནང་ལོགས་ལ་ཡང།

རྩ་བའི་ང་རང་ཚོ་གི་མི་ཡིན་གི་མི་ཚེ་ནང་ལ་དཀའ་ངལ་དང་གཅིག་གི་སྡུག་བསྔལ་ལྟ་ཅི་མང་པོ་གཅིག་གི་འཕྲད་ཡོང་དུས་འདོད་པ་འདིའི་ནང་གི་སྡོག་མེད་ཆེ་དགུ་གསུམ་དེ་དང་པོ་དེ་ཁྱེད་རང་ལ་སོ་སོ་སོ་སོ་གི་ཡིད་ཆེས་དེ་དགོས་ཡོད་རེད་སེམས་པ། སོ་སོ་སོ་སོ་གི་བསམ་བློའི་ཡིད་ཆེས་དང་རང་ཚུགས་མ་ཤོར་བ་ས་དེ་དེ་གལ་ཆེན་པོ་རེད། དེ་ཡིད་ཆེས་མེད་པ་ཆ་སོ་སོའི་གི་གནས་ཚུལ་གང་ཡོད་དེ་མི་ལ་སྐད་དེ་མིའི་ཁ་ལ་ཤ་ཅིག་བལྟས་ཅི་ཨ་ནི་སོ་སོ་ཕུང་དྲག་དེ་དེ་གནས་ཚུལ་མང་པོ་ཞུ་སྦྱོང་བྱེད་དང་སོ་སོ་ལས་དོན་ཆེ་འབྲིང་ཆུང་གསུམ་གང་འདྲ་བྱོས་ནས་སོ་སོ་སོ་སོ་གི་ཡིད་ཆེས་ཐུབ་པ་སོ་སོ་སོ་སོའི་དེང་གི་བ་ཅི་དགོས་ཀྱི་ཡོད་རེད་ཅེས་དེ་རྗེས་མ་ཞུ་གི་ཡོད། ཨ་ནེ་གཉིས་པོ་དེས་ངས་དེ་ཞུ་དགོས་སོ་སོ་སོའི་སྙིང་སྟོབས་དགོས་ཀྱི་ཡོད་རེད། སྙིང་སྟོབས་ཟེར་ནས་དེ་ང་རང་ཚོ་གི་མིའི་བསམ་བློའི་ནང་སྤོབས་པ་ཟེར་ནས་དེ་མིའི་སྤོབས་པ་དང་སྙིང་སྟོབས་དེ་ཉམས་ཚར་དུས་དང་པ་ཨ་ནེ་མིས་ཅིག་བྱ་བ་ག་རེ་ཡིན་ནའི་བྱེད་འོ་ཟེར་ནས་བྱེད་མ་ཐུབ་པ། ཨ་ཕི་གི་བྱེད་ནའི་མ་འགྲིག་འདི་བྱེད་ནའི་བྱེད་མ་ནུས་པ་གང་འདྲ་ཐེ་ཚོམ་མང་པོ་ཅིག་ནང་ལྷགས་ཅེས་ཨ་ནེ་དེ་འདྲས་ཀྱི་མི་རྟག་ཅིག་འཕྲོད་བསྟེན་ཡིན་ནའི་རེད་གང་ཅིའི་ཐོག་ལ་ཡ་ད་ཐུས་ཤོར་དུ་ཨ་ནེ་ཅིག་ཆགས་བསྡད་ཀྱི་ཡོད་རེད་ཞེས་ཡིན་པ། ཨ་གསུམ་པོ་དེས་ད་ཤེས་རབ་ཟེར་དེ་ད་གལ་ཆེན་པོ་རེད་ཟེར་ནོར་ལི་བྱེད་པ། ང་རང་ཚོར་ཤེས་རབ་ཀྱི་ལྟ་ཚུལ་དེ་གའི་དཀའ་ངལ་སེལ་ཡ་དེ་གའི་ཚང་མ་ཁྱེད་རང་ལྟར་སློབ་སྦྱོང་བྱས་པ་རེད་ཟེར་ཏེ་ཨ་ནི་བླ་མ་དང་མི་ཆེན་གྱི་ད་དེ་རིགས་ཀྱི་ཟེར་གྱི་ཕྱག་དེབ་མང་པོ་ཞེ་པོ་ཅིག་ཡོད་རེད་བཀའ་སློབ་མང་པོ་ཞེ་པོ་ཅིག་རེད YouTube ནང་ལ་ཡ་ག་རེ་ཉན་ཉན་རེད་ཟེར་དེ་འདྲ་ནང་ཆོས་ཡིན་གཅིག་མིན་གཅིག་ཉན་དགོས་རེད་ད་དེ་ཆོས་བྱེད་དང་ཆོས་ལུགས་བསྒྱུར་བྱེད་ཟེར་གྱི་ཡོད་མ་རེད་ཟེར་དེ་གའི་ཚང་མ་ནང་ལ་སོ་སོ་གྱི་ཕན་ཐོགས་ཡོད་པ་དང་སོ་སོ་གྱི་བསམ་བློའི་ནང་ལ་དཀའ་ངལ་དང་སྡུག་བསྔལ་བཟོ་ཡ་དགོས་ཅེས་ཀྱི་རྒྱུ་དེ

ག་རེ་ཟེར། དམིགས་པ་རྩེ་གཅིག་ཏུ་གཏད་པའི་སྒོམ་བརྒྱབ་དེ་འདི་ལ་སོགས་པ་བརྟག་ཡིད་ལ་བྱེད་པའི་ཚེ་གསུམ་གོ་དང། དག་སྣང་གཤིན་པའི་ཨ་ནེ་གཅིག་གི་དྲན་པ་དང་ཤེས་བཞིན་དང་དག། ཨ་ནེ་གཅིག་གི་བྱམས་པ་དང་སྙིང་རྗེ་སྒོམ་ཡག་ལ་སོགས་པ། འོ་ད་འདི་འདྲས་ཀྱི་རིགས་པ་དྲི་མེད་ལ་སོགས་པ་དེ་ཚོ། ཨ་ནེ། དེ་ཚོ་སྒོམ་བརྒྱབ་དེ་ཚོ་དཔེ་གལ་ཆེན་པོ་ཞེ་པོ་ཅིག་རེད་བཞག་སངས་རྒྱས་བསྟན་དོན་མང་ཆེ་ངས་ངལ་བ་ལ་ཡང། བྱམས་པ་དང་སྙིང་རྗེ་སྒོམ་དགོས་ཟེར་གྱི་འདུག་ཡ་སྙིང་རྗེ་སྒོམ་དགོས་རེད་ཟེར་སྙིང་རྗེ་སྒོམ་སྟངས་དེ་འདི་འདྲ་འདི་འདྲ་རེད་བཤད་དེ་བརྒྱབ། ཨ་ནེ་ཡང་འོང་དེ་འདིར་བྱས་དོ་ཅོག་ཨ་ནེ་ཉལ་བ་ལས་ཕན་ཐོགས་ཞུ་ཡིན་དུ་ཅོག་ཞུ་བ་ཡིན་ལ། ལགས་ད་ད་ད་ངས་བཀའ་འདྲི་ཞུ་རྒྱུ་གཅིག་དེ་ད་ད Harvard གི་སྨན་གྱི་སློབ་གྲྭ་ནས་ད་གཅིག་གི་སྒོམ་གྱི་ཐོག་ནས་ཨ་ནེ་གཅིག་ཕེབས་ཅིང་ད་ད་ད་གཅིག་སེམས་སྡུག་དང་སེམས་ངལ་ཡང་ཕན་གྱི་ཡོད་པའི་སྐོར་གྱི་ད་གཅིག་གཉིས་ཞིབ་འཇུག་གི་སྙན་ཐོ་བཏོན་པ་དེའི་ནང་ལ་བྱས་པ་ཡིན་ན་ད་ད་ད་ཁྱེད་རང་གསུངས་པ་ནང་བཞིན་རེད་དེ་སྒོམ་རྒྱབ་ཡ་འདི་ག་རེ་བྱེད་དགོས་རེད་ཟེར་ན་མི་མང་པོ་གཅིག་གིས། འདི་རྒྱབ་ཡག་གི་ཐོག་ནས་ག་རེ་ཁོང་ཚོ་བདེ་བ་ཐོབ་དགོས་རེད་ཟེར་ན་ད stress ཟེར་བ་སེམས་ངལ་དང་དེ་ནང་བཞིན་ཨ་སེམས་ངལ་དང་འབྲེལ་བ་ཡོད་པའི་ཡང་གཅིག་འཕྲོད་བསྟེན་གྱི་དཀའ་ངལ་ཡོད་པ་འདི་འདྲས་ལ་ཡང་ད་ཕན་ཡག་ཆེད་དུ་ད་མི་མང་པོ་ཅིག་གིས་དེང་སང་འདིའི་ཐོག་ལ་ཡང་ཨ་ནི་འེད་ཅིག་སྒོམ་རྒྱག་ཡག་གི་དེ་ལས་བྱས་ཙང་ད་ད་འདི་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་འགོ་དེ་གསུངས་སོང་ང་ད་ཁྱེད་རང་ཐོག་ནས་ཡིད་ཆེས་དང་སྙིང་སྟོབས་དང་ཤེས་རབ་འདིའི་ཐོག་ནས

ཕན་ཐོགས་ཡོད་པ་བྱེད། མ་འོངས་ད་སྤྱིར་བཏང་གི་ང་རང་ཚོ་སྒོམ་རྒྱབ་ཟེར་ས་སྒོམ་ཟེར་ད་སྒོམ་སྒྲུབ་རྒྱབ་པར་ཟེར་བ་ང་རང་ཚོ་ཆོས་པ་གང་དང་གང་ཡིན་ན་སྒོམ་སྒྲུབ་རྒྱབ་པར་བྱེད་ཟེར་བ་ད་སོ་སོ་སོ་གི་བསམ་བློའི་ནང་ལ་དཔེར་ན་གཅིག་གི་དཔེ་མཚོན་དུ་ཆ་བཞག་ན་ནད་པ་ཁ་ཤས་ལ་ཡ་ད་བཟའ་ཚང་དཀའ་ངལ་ཤུགས་ཆེན་པོ་ཡོད་རེད་བཟའ་ཚང་མཐུན་མི་མཐུན་ཐོག་ནས་དཀའ་ངལ་ཡོད་མཁན་ཁ་ཤས་ཡང་སོ་སོ་གི་དཔལ་འབྱོར་གི་ཐོག་ནས་དཀའ་ངལ་ཤུགས་ཆེན་པོ་ཡོད་མཁན་སོ་སོ་སྤུ་གུ་བུ་ཕྲུག་གི་ཐོག་ནས་དཀའ་ངལ་ཤུགས་ཆེན་པོ་ཡོད་མཁན་ཨ་ན།

གདོང་ལེན་གྱི་རེ་ད་སྤུ་གུ་དང་བཟའ་ཚང་ཡིན་ན་ཁོ་དཀའ་ངལ་སེལ་ཡག་གི་ཐབས་ལམ་དེ་འཚོལ་དགོས་རེད། ཐབས་ལམ་འཚོལ་དུས་སོ་སོ་རང་ཉིད་ལ་ལོས་ཀྱང་སེམས་འཁྲུག་མ་སྐྱེས་པའི་ཆེད་སྐད་བརྒྱབ་ལྟོ་ཅོག་བརྒྱབ་བྱས་པས་ན་རྩ་བ་ཉིད་ནས་འདི་གོ་མ་འཆང་གཟུགས་པོ་ལ་ཞེ་པོ་གནོད་ཀྱི་རེད་མཆིན་ཁམས་གནོད་ཀྱི་རེད་སྙིང་གནོད་ཀྱི་རེད་ཨ་འདི་དང་འབྲེལ་བའི་དགེ་སྦྱོར་ཨ་ནེ་གཅིག་གི་ཀླད་པའི་རྩ་ཁམས་དང་ཚུར་འཁྲུག་ཡག་ལ་སོགས་པ་འདི་འདྲའི་དེ་ལྟ་ཨ་ནེ་གཅིག་གི་སེམས་པ་མ་ཐེག་པ་ན་ཚ་འདི་སྲོག་རླུང་ན་ཚ་འདི་མང་པོ་ཀླད་ཡིན་ངོ་བྱེད་དང་འདི་འདི་ཡིན་དུས་ཙམ་པ་ང་རང་ཚོ་རིག་པ་རྩེ་གཅིག་པའི་སྒོམ་དུ་འགྲིངས་པ་རེད།

ལན་གྲངས་དེ་དག་ཁ་ཤས་ལྔ་དང་དྲུག་བདུན་ལབ་བྱས་དང་ཁ་ཤས་ནི་གཉིས། རྒྱལ་བ་རིན་པོ་ཆེ་སྐུ་པར་སྒོམ་བྱེད་ལབ་ཀྱི་ཡོད་པ། རྒྱལ་བ་རིན་པོ་ཆེ་སྐུ་པར་འདི་ད་དྲ་རྒྱ་ནང་ག་ཚོད་དགོས་དགོས། དེ་སྐུ་པར་ད་ག་རང་བལྟས་བྱས། ཨ་ནི་ཞལ་རས་དེ་བསྒོམ་བྱས་དེ་དེ་སྐར་མ་གཅིག་བསྒོམ་ཨེ་ཡང་བལྟས་བྱས་བསམ་བློ་ཟིན་ཐུག་མར་བྱས་དང། སྐར་མ་གཉིས་བསྒོམ་དགོང་དྲོ་དང་ཞོགས་ཀས་བསྒོམ་ཉིན་གུང་བསྒོམ་ག་དུས་ཡིན་ནའི་རྒྱལ་བ་རིན་པོ་ཆེ་གི་ཞལ་རས་དེ་ཡིན་གཅིག་མིན་གཅིག་སྒོམ་པར་བྱེད་ལབ་ཀྱི་ཡོད་པ། འདི་ཡིན་དུས་ཙམ་པ་ཨ་ནི་དེ་ཚོའི་གི་ཡ་ཁོ་ཚོ་ཡ་ད་ཆོས་ཁས་ལེན་མ་ལེན་ཁྱད་ཡོད་མ་ཁོ་ཚོ་གང་འདྲ་སེམས་ལ་ཡ་བདེ་བ་དང་ཕན་ཐོགས་ཡོད་ན་ཐབས་ལམ་ག་རེ་ཡིན་ནའི་བསྟེན་ཆོག་གི་ཡོད་རེད་ཟེར་ནས་ཞུ་གི་ཡོད་བ། དེ་དང་འདི་ཡིན་དུས་ཙམ་པ་ང་ཚོ་འདི་ལ་ཡིད་ཆེས་ཡོད་རེད་ཕན་ཐོགས་ཞེ་པོ་བྱུང་ང་ཚོས་ཡ་ད་ག་རང་བྱེད་གི་ཡོད་ཨ་ནི་ང་ཚོ་ཡ་སེམས་པ་ལྷོད་ལྷོད་དང་ཨ་ན་བག་ཕེབས་ཕེབས་ཡག་པོ་ཡོང་གི་འདུག་ཁྱེད་རང་ཚོས་འདི་བྱས་ན་ཕན་གི་རེད་ཟེར་ན་རྒྱལ་བ་རིན་པོ་ཆེ་གི་ཨ་ནི་ཅིག་གི་སྐུ་པར་དེ་འདི་སྒོམ་བྱས་ཨ་འདི་ད་ད་ག་ནས་ཕྱིན་ཏེ་ཨ་ནི་སྒྲོལ་མའི་གཟུངས་སྔགས་ལ

ཡོང་ཡག་གི་སེམས་ངལ་དང་དེ་ཚོ་གི་གཉེན་པོ་འདི་ད་སྒོམ་ལ་བརྟེན་ནས་ཁོང་ཚོས་རེ་བ་ཅིག་རྒྱག་གི་ཡོད་རེད་ད་འདི་ནང་ལ་ཡང་སྒོམ་ཉམས་ལེན་བྱེད་མཁན་ནང་ལ་ད་ཆོས་ལུགས་ཡོད་པ་ཡོད་རེད་མེད་པ་ཡོད་རེད་ནང་པ་ཡོད་རེད་ད་ག་རེ་ཡིན་ནའི་ཡོད་རེད་དེ་ཡིན་དུས་ཙང་ནས་ད་ད་ང་རང་ཚོ་གཅིག་སྨན་བཅོས་རང་གི་ཐོག་ནས་བཀའ་མོལ་ཞུས་པ་ཡིན་ན་ད་གཅིག་སྒོམ་གྱི་དེ་ཐོག་ནས་ཨ་ནི་གཅིག་བསམ་བློ་བཏང་སྟངས་ཡིན་པ་ཡིན་ན་ད་ཁ་ཆེ་ད་ད་ཁྱེད་རང་གིས་གསུངས་སོ།

ཨ་སོ་སོ་རང་ཉིད་ལ་ཡང་བདེ་བ་དེ་ཡོང་གི་རེད་བདེ་སྐྱིད་དེ་ཡོང་གི་རེད། བདེ་སྐྱིད་དེ་ཚོའི་འབྱུང་པོ་དེ་ཨ་སོ་སོའི་གཟུགས་པོ་ནང་ལོགས་ལ་ཅིག་ལ་ད་ང་རང་ཚོ་གི་ཕུང་ཁམས་སྒྲུབ་བྱེད་དེ་ཚོ་དངོས་པོའི་རྫས་ཡོད་པ་ད་ལུས་ཟུངས་བདུན་ལ་སོགས་པ་དྭངས་མ་ལ་སོགས་པ་དེ་ག་ཚང་མ་ཡག་པོ་རྒྱས་ཐུབ་ཡག་པོ Immune System ཟེར་བ། ཨོ་ད་དེ་ག་དྭངས་མ་རང་རང་ནས་སྒྲུབ་ཐུབ་ཡག་པའི་ཨ་ནི་ཅིག་རྩ་བའི་ང་རང་ཚོའི་སྙིང་གི་རྒྱུ་ལམ་ད་ནང་བཞིན་ང་རང་ཚོ་གཟུགས་པོ་ནང་ལོགས་ཀྱི་སྲོག་རླུང་ཟེར་གི་རེད་ང་རང་ཚོ་གི་སྲོག་རླུང་དྭངས་མ་ཟེར་གི་རེད། ཨོ་དེ་ཚོ་ཚང་མ་ལོགས་ཅིག་གི།

ཁྱེད་རང་སྒོམ་ནུས་ཚོར་དེ་རྩ་བའི་བྱས་པ་ཡིན་ན་མང་ཆེ་བརྒྱ་ཆ་བཞག་ན་ཕན་པའི་ཆ་དེ་མང་པོ་ཞིག་ཡོད་རེད། ཕན་པའི་ཆ་ཤུགས་ཆེན་པོ་ཡོད་རེད་ད་ཅིག་སེམས་ཀྱི་ནད་གཞི་ལྗི་བོའི་རིགས་དེ་ཚོ་ནི་ཅིག་ད་ན་ཚ་ཁོ་རང་གི་ཨ་རག་ཨུ་རུག་གི་རྐྱེན་བྱས་ནས་ཁོ་སྒོམ་རྒྱག་དུས་ཙམ་ད་ཅིག་གི་གོམས་གཤིས་རིགས་དེ་ཡག་པོ་མེད་པ་ཞིག་ཡོད་ད་དཀའ་ལས་ཁག་པོ་ཞིག་ཆགས་རེད་ད་གོམས་གཤིས་རིགས་ཡོད་ན།

ད་ད་ལྟ་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་གསུངས་པ་རེད་བོད་སྨན་ང་རང་ཚོ་ལག་ལེན་བྱེད་ཀྱི་ཡོག་རེད་ལག་ལེན་བྱེད་པའི་ཉམས་རྟོགས་ང་ཚོ་ད་དེང་སང་སྨན་པ་མང་པོ་གཅིག་གི་ལག་ལེན་འདི་མཉམ་དུ་ད་ཅིག་དུགས་རྒྱག་ཡག་རེད་ལུམས་རྒྱག་ཡག་རེད་ད་སྐུ་མཉེ་བྱེད་ཡག་རེད་ཨ་ནི་ཡང་ཁག་ཅིག་གི་མི་ཐུག་པོ་ཡིན་ན་ད་ཁྲིམས་མཐུན་ཡིན་པ་ནི་ད་གཏར་སྲེག་བྱེད་ཡག་ད་འདྲེ་ན་འདི་ག་སྣུམ་འཆོས་ད་ད་ལྟ་སྣུམ་འཆོས་དེ་ཚོ་མང་ཆེ་ཨ་ཡུར་ཝེ་ད་དེ་ཚོ་མང་པོ་བྱེད་ཀྱི་འདུག་ག་ཡིན་དུས་ཙང་ནས་ད་འདི་གཉིས་ཟུང་འབྲེལ་དེ་ད

ད་ད་ལྟ་ང་ཚོ་སྒོམ་དེ་དངོས་གནས་ཕན་ཡོན་ཆེན་པོ་ཅིག་ཡོད་རེད་ལ་ད་དར་སོ་ཆེན་པོ་ཅིག་རེད་ཨ་འདི་བྱེད་ཐུབ་རོགས་བྱས་ན་དུས་ཚོད་ད་དེ་འདྲ་སྟོན་ཐུབ་རོགས་བྱས་ན་དེ་ཞེ་པོ་ཅིག་གི་ཅིག་དཀའ་ངལ་མེད་པ་ད་མི་ལོ་རྒན་གཞོན་སུ་ཡིན་ནའི་ལས་བྱེད་ཐུབ་ཡག་ནུས་པ་ཆེན་པོ་ཅིག་འདུག་ཟེར་ནས་ད་ད་ད་བོད་གསོ་བ་རིག་པའི་ནང་དེ་ཞེ་པོ་ཅིག་གི་ཞིབ་ཕྲ་དེ་འདྲའི་ད་དེ་ཁོ་བྱེ་བྲག་གི་ཁོ་རང་ལ་ཡ་ལེའུ་དེ་འདྲའི་ཁེལ་ཡོད་ན་མེད་ན་ཨ་ནི་གལ་སྲིད་ཡ་དེ་ཚོའི་ཐད་དེ་ཚོ་དངོས་གནས་དྲང་གནས་ད་སོ་སོ་རྨང་གཞི་ཡོད་པའི་གང་ལེགས་ལེགས་ཆ་ལེན་བྱས་དེ་ཚོ་ཡ།

དམིགས་བསལ་ང་རང་ཚོ་ཁྱད་པར་གྱི་སྨན་པའི་གི་ལེའུ་ནང་ལོགས་ལ་ཡང་སྒོམ་རྒྱག་ཡག་གི་གནས་ཚུལ་མང་པོ་ཅིག་འདི་ནང་ལ་ཡོད་རེད་ད་ག་ནང་བཞིན་པའི་ང་རང་ཚོ་སྤྱོད་ལམ་གི་ནང་ལ་ཚེ་སྐྱོང་བའི་ནང་ལ་སྤྱོད་ལམ་ནང་ལོགས་ལ་ཡང་སྒོམ་རྒྱག་ཡག་དང་དེ་ཚོའི་གི་གནས་ཚུལ་ཆ་ཚང་ཅིག་འདི་ནང་ཡོད་འདི་ག་ཚུར་སྒྲིག་གི་ཡོད་ན་ཁོ་རང་ནང་ཡོད་ཡོད་ཅིག་རེད་ད་ག་ང་ཚོ་དེ་ཟུར་དུ་ཁོ་བཏོན་ཡོད་མ་རེད་དེ་ཡིན་ན་ཡང་ད་གའི་ནང་ང་རང་ཚོ་དགོངས་པ་བཞེས་བྱས་བལྟས་ན་ཁོ་ཆ་ཚང་ཅིག་ཡོད་ཡོད་གི་རེད་ཅེས་ཞུ་ཡག་ཡིན་པ་ནོ།

ཡུལ་ཡིན་ནའི་རེད་གནས་ཡིན་ནའི་རེད་དུས་ཡིན་ནའི་རེད་ད་ཡང་དེ་ཚོ་དཔེ་ཞིབ་པོ་གཅིག་གི་རྟེན་འབྲེལ་བསྒྲིགས་ན་ཡང་ཕན་ཐོགས་ཡོད་པས་དེ་འདྲའི་སྐོར་ཞིག་ད་ད་ལྟ་ལུང་པ་དེ་ང་ཚོ་ཨ་མི་རི་ཀ་སོགས་དང་ད་ཁྱེད་རང་བཞུགས་ས་ད་འཛམ་བུ་གླིང་ག་པར་ཡིན་ནའི་རེད་ད་བྲེལ་བ་ཚ་རུ་ཕྱིན་བསྡད་རུང་མི་ཚང་མ་ལ་གཅིག་དངངས་སྐྲག་དང་ལས་ཀའི་བྲེལ་བ་དང་མང་པོ་གཅིག་དུས་ཚོད་འདི་ལས་དཔག་པ་ཡིན་ན་ད་ཨ་ལས་གནས་སྐབས་རིང་ཨ་ལས་ཡུལ་དང་དུས་དང་ཨ་ནི་གཅིག་གི་གནས་བཟང་པོ་དང་དེ་འདྲའི་བཙལ་ཡག་གི་འགྲོ་ཡག་དང་དེའི་གིས་ཨ་ནི་གཅིག་ཞིབ་པོ་རྟེན་འབྲེལ་ཡག་པོ་ཡིན་པ་ད་དུས་ཚོད་ག་འདྲ་རེ་ཟིག་ཡིན་ན།

སོ་སོའི་ཆ་རྐྱེན་དང་སོ་སོ་ལ་མཁོ། ཆ་རྐྱེན་འཛོམས་པོ་ཡོད་མེད་དེ་ཟེར་ཡག་གི་འདུག་གལ་ཆེན་པོ་རེད་དཔེར་ན་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་དེ་འདྲའི་བྲེལ་ཟིང་ཚ་པོ་རེད་འདུག་འདི་འདྲའི་འགྲོ་ཡག་དུས་ཚོད་ཡོག་མ་རེད། གནས་ཁ་བ་ཅན་ག་པར་འགྲོ་གི་རེད་དོ་ཐེངས་མི་གཅིག་མི་གཅིག་འགྲོ་དགོས་རེད་མིན་བོད་ལ་འགྲོ་གི་རེད་ར། འདི་འདྲའི་ལུགས་ཡག་པོ་རེད། ཆ་རྐྱེན་དེ་ཚང་མ་ཏག་ཏག་བསྡད་གི་ཡོག་མ་རེད། དུས་དེ་ཚེས་བཟང་དུས་བཟང་དེ་ག་དུས་སྒུག་བྱས་བསྡད་གི་རེད་འདི་བོད་ཚོ་ལ་སྒོམ་བརྒྱབ་ཆོག་མ་རེད་བསམ་ན་དེ་འདྲས་མ་རེད་ད་ག་དུས་སྐྱོན་ནའི། སོ་སོར་ཕན་པ་གཅིག་བསྒྲུབ་ན་ག་དུས་ཡིན་ནའི་ལས་ཁོ་འགོ་བཙུགས་རེད་ཟེར་བ་འདྲ་བོ་ཐོན་གི་དང་པོ་དུས་དང་རྣམ་པ་ཀུན་ཏུ་བཀའ་གནང་དགོས་རེད། ཕན་པའི་ཆེད་དུ་སྐར་མ་གཅིག་ཡང་ལྷོད་མ་བཏང་བར་རྦད་དེ་བརྩོན་འགྲུས་ཀྱི་རྟ་ལ་ཞོན་འོང་ཅེས་གསུང་གི་དང་བོ་འདི་འདྲས་རེད་ཅེས་ཞུས་གནང། འོ་ད་འདི་སྨན་པ་ཚེ་བརྟན་རྣམ་རྒྱལ་ལགས་ད་གལ་ཆེ་ཤོས་གཅིག་ད་ལྟ་ཁྱེད་རང་ད་མི་བོད་སྨན་མུ་མཐུད་བྱས་ལག་ལེན་གནང་གི་ཡོད་རེད་མེག་སི་ཀོ་ནང་ལ་ཡ་དེ་ཡིན་དུས་ཙང་ནས་ད་ཁྱེད་རང་གི་ལག་ལེན་གནང་སའི་ད་ནད་པ་ཚོ་བརྩིས་པ་ཡིན་ན་ད་སེམས་ཀྱི་དཀའ་ངལ་གཙོ་བོ་དེ་ག་རེ་རེད་དོ་ད

དྲན་པ་ཉེར་བཞག་ཞི་གནས་ལྷག་མཐོང། འདི་ཚོ་ཅིག་མང་པོ་ཅིག་གོ་གི་ཡོད་རེད་བྱས་ཙང། ད་འདི་ཚོ་ཁག་ཅིག་གི་དོན་གཅིག་མིང་གི་རྣམ་གྲངས་རེད་ཁག་ཅིག་ཁ་ཁ་རེད། ད་འདིའི་ཐོག་ལ་ཡང་ཅིག་གི་བསམ་བློའི་ནང་ལ་ཡང་ངེས་གཏན་མེད་པ་རུ་ཅིག་མང་པོ་ཅིག་དེ་འདྲ་ཡོང་གི་འདུག་བྱས་ཙང། འདི་ཚོ་སྒོམ་དང་དྲན་པ་ཉེར་བཞག་དང་ཞི་གནས་ལྷག་མཐོང་འདི་ཚོ་ག་འདྲས་རེད་དོན་གཅིག་རྣམ་གྲངས་ཡིན་ན་ག་འདྲས་ཡིན་ན་ལོ། བྱས་ཙང། ད་ལྟ་དྲན་པ་ཉེར་བཞག་དང་ཞི་གནས་ལྷག་མཐོང་འདི་ཚོ་གསུམ་ཀ། སྒོམ་གྱི་མཚན་གཞི་ཆགས་ཀྱི་ཡོད་ར་སྒོམ་གྱི་དཔེ་མཚོན་ཆགས་ཀྱི་ཡོད་ར། སྒོམ་ལ་རིགས་མི་འདྲ་མང་པོ་ཡོད་པ་བྱས། ད་ནི་དེའི་ནང་ལོགས་ནས་ད། དྲན་པ་ཉེར་བཞག་ཟེར་ནས་དྲན་པ་ཉེར་བཞག་དང་ཞི་གནས་དང་ནི། ལྷག་མཐོང་ཚོ་སྒོམ་གྱི་རྣམ་པ་མི་འདྲ་བ་ལབ་དགོས་ར་བ། འོང་འདི་འདྲའི་ད་སོ་སོའི་གི་དཔེ་མཚོན་ཆགས་ཀྱི་ཡོད་རེད། སྒོམ་སྒོམ་ཟེར་ཡ་དེ་ང་ཚོ་སེམས་གོམས་འདྲིས་བསྟེན་ཡ་དེ་རེད་བ། ནི་སེམས་གོམས་འདྲིས་བསྟེན་ཟེར་དུས་སེམས་ག་རུ་ང་ཚོ་དམིགས་པ་མ་བཟོ་ན་ག་བ་ལ་བཞག་པ་ཡིན་ན་ཡང་དེ་ག་རང་མུ་མཐུད་ནས་ནི་བསྡད་ནས་འདི་འདྲའི་གི་དམིགས་པ་འདི་དང་སེམས་སེམས་འདི་དེ་ལ་འདྲིས་བཅུག་ཡ་དེ་ལ་ང་ཚོ་སྒོམ་ཟེར་གྱི་ཡོད་རེད། ད་སྒོམ་གྱི། ད་ནང་ཚན་ཕྱེ་བ་ཡིན་ན། རྩ་བའི་ཆ་ནས་སྒོམ་ལ་ནི་གཅིག་གིས་དཔྱད་སྒོམ་དང་འཇོག་སྒོམ་ཟེར་ལབ་ནས་གཉིས་བཞག་གི་ཡོད་རེད་བ། སེམས་གོམས་འདྲིས་བསྟེན་ཡ་ཅིག་ཡོད་རེད་བ་གོམས་འདྲིས་བསྟེན་ཡ་དེ་ལ་ནི་ཕ་གའི་དེ་ལ་དཔྱད་པ་བྱས་ནས་རེད་བ། ནི་གོམས་འདྲིས་བསྟེན་སྟངས་གཅིག་དང། ཡང་ཕ་གའི་ག་རེ་ཡིན་སེམས་ཀྱི་ཡུལ་ག་རེ་ཡིན་ན་དམིགས་པ་ག་རེ་ཡིན་ན་དེ་ག་རང་ག་ལ་སེམས་མུ་མཐུད་ནས་དེ་ག་རང་ག་ལ་བསྡད་ཐུབ་ཡ། འོ་འདི་འདྲའི་གི་ཐོག་ནས་གོམས་འདྲིས་བསྟེན་སྟངས་གཉིས་ཡོད་རེད། དེའི་ནང་ནས་ད་ཕ་གའི་དེ་ལ་དཔྱད་པ་བྱས་ནས་ནི་གོམས་འདྲིས་བསྟེན་ཡ་དེ་ལ་དཔྱད་སྒོམ་ཟེར་གྱི་ཡོད་རེད།

སེམས་དེ་ག་རང་ག་ལ་བསྡད་ནས་ཅིག་གོམས་འདྲིས་བསྟེན་པ་དེ་ལ་འཇོག་སྒོམ་ལབ་ནས་རྩ་བའི་ད་སྒོམ་ལ་ནི་དབྱེ་བ་འདི་འདྲ་གཉིས་ཕྱེ་གི་ཡོད་ར། ད་འདིའི་ནང་ལོགས་ནས་ད་འདིའི་ནང་ལོགས་ལ་དྲན་པ་ཉེར་བཞག། དྲན་པ་ཉེར་བཞག་དེ་ད་ནང་ལོགས་ལ་དཔྱད་སྒོམ་དང་འཇོག་སྒོམ་གཉིས་ཀ་ཡོང་ཆོག་གི་ཡོད་རེད། དྲན་པ་ཉེ་བར་བཞག་ཟེར་དུས་ད་ང་ཚོ་སྒོམ་རྒྱག་དུས་སེམས་དམིགས་པ་ལ་བཞག་ཡོང་དུས་སེམས་དམིགས་པ་ལ་བསྡད་ཡག་ལ་ག་རེ་ཟེར་རེད། འདི་དགོས་ཀྱི་ཡོད་རེད། སེམས་དམིགས་པ་ལ་ད་མུ་མཐུད་ནས་བསྡད་ཐུབ་ཡ་ལ་ཨ་ནི་སེམས་ལ་ཁྱད་ཆོས་ཟེར་བ་རེད་སེམས་ལ་བྱེད་ལས་ཁ་ཤས་ཤིག་ཚང་དགོས་ར་བ། ཨ་ནི་ད་ང་ཚོའི་གི་སེམས་ད་ལྟའི་གི་སེམས་ཀྱི་རང་བཞིན་དེ་ག་རེ་རེད་ཟེར་ལབ་ན་སེམས་དེ་ག་བ་ལ་བཞག་པ་ཡིན་ན་དེ་མ་འགྲོ་བ་ཅིག་ནས་ཅིག་སེམས་གཞན་པ་ལ་འགྲོ་བསྡད་ཀྱི་ཡོད་ར་བ། འདི་ད་ང་ཚོའི་སེམས་ད་ད་ལྟ་བར་དུ་དམིགས་བསལ་སེམས་ལ་སྦྱོང་བརྡར།

འོ་དེ་འདྲའི་རྒྱུག་ཡ་གི་སེམས་ད་སེམས་དེ་དམིགས་པ་ལ་བསྡད་མ་ཐུབ་པ་བྱས་ནས་རྒྱུག་བསྡད་དེ་ལ་ནི་རྒྱུག་བསྡད་བཅུག་མཁན་དེ་ལ་རྒོད་པ་ལབ་དགོས་རེད་རྒོད་པ་རྒོད་པ་ཟེར་ན་གཡེང་ཡ་སེམས་འཕྲོ་འགྲོ་ཡ་དེ་རེད་བ། བྱས་ཙང་ད་རྒོད་པ་ཤུགས་ཆེན་པོ་ཡོད་ན་ནི་སེམས་དམིགས་པ་ལ་བསྡད་ཐུབ་གི་ཡོད་མ་རེད། འདི་བྱས། དེ་ནས་ད་སེམས་དམིགས་པ་ལ་ད་ང་ཚོ་སེམས་དེ་ནི་ང་ཚོ་གོམས་འདྲིས་བསྟེན་དགོས་ཀྱི་ཡོད་ན་སེམས་ག་བ་ལ་བཞག་བཞག་པ་དེ་ནི་ག་བ་ལ་བཞག་པ་ཡིན་ན་དེ་ག་རང་ལ་མུ་མཐུད་ནས་བསྡད། བསྡད་དགོས་ཀྱི་ཡོད་ན། སེམས་དེ་རྒོད་པའི་དབང་གིས་ཨ་ནི་ད་ལྟ་དེ་སེམས་འཕྲོ་འགྲོ་དུས་གཞན་པ་ལ་འགྲོ་ཡོང་དུས་ང་ཚོས་ལམ་སང། ཨོ་ད་ངའི་སེམས་དེ་འཕྲོ་བཞག་ཨ་ནི་འཕྲོ་བ་དེ་ཧ་གོ་བར་བྱེད། ཧ་གོ་ནས་ད་ངའི་བཞག་ས་ཀྱི་དམིགས་པ་དེ་དྲན་དགོས་རོ། དམིགས་པ་དེ་དྲན་ནས་དམིགས་པ་དེ་དྲན་ཡོང་དུས་སེམས་དེ་དམིགས་པ་ག་ལ་འགྲོ། ཡང་བསྐྱར་འགྲོ་དགོས་རོ། བྱས་ཙང། འདི་ལྟ། དྲན་ཡ། དྲན་མཁན་གྱི་བློ་དེ་ལ་ད་ང་ཚོ་དྲན་པ་ཟེར་གོ་རེད་རོ་ཨ་སེམས་ཀྱི་ད་འདི་ལ་སེམས་ཀྱི་ག་རེ་ཟེར་གོ་རེད་བྱེད་ལས་གཅིག་རེད་དྲན་པ་དེ་རོ་ཨ། སེམས་དེ་གཞན་པ་ལ་ཨ་ནི་འཕྲོ་བའི་གནས་སྐབས་སུ་རོ་ཨ་ཨ་ནི་སེམས་ཀྱི་དང་གི་དམིགས་པ་དེ་དྲན་ཡ་ཅིག་ཡོད་རོ་ཨ་འདི་ལ་དྲན་པ་ཟེར། བྱས་ཙང་ད་དྲན་པ་ཉེ་བར་བཞག་ཟེར་ཡོང་དུས་ཨ་ནི་དང་པོ་སེམས་ག་བ་ལ་བཞག་གི་ཡིན་ན་ཡང་བཞག་ས་གི་དམིགས་པ་ཅིག་ཡོད་རོ་ཨ་དམིགས་པ་དེ་ཨ་ནི་དྲན་ནས། རེད་བ། ཨ་ནི་དམིགས་པ་དེ་ཨ་ནི་དྲན་པ། རེད་བ། ད་དྲན་པ་བྱས་ཉེ་བར་བཞག་ཟེར་དུས་ད་འདི་ག་ལ་ཡོངས་སུ་བཞག་བ། རེད་བ། ཉེ་བར་ཉེ་བར་ཟེར་དོན་དག་དེ་ད་ཡོངས་སུ་ཟེར་དེ་རེད་བྱས་ཙང། སེམས་དེ་ད་ཁོ་དམིགས་པ་ག་བ་ལ་བཞག་གི་ཡིན་ན་ཡང་དམིགས་པ་དེ་ལས་ཨ་ནི་འཕྲོ་འགྲོ་དུས་ཨ་ནི་ང་ཚོས་ཀྱི་དྲན་པས་ཀྱི་ཚུར་སེམས་དེ་དམིགས་པ་ག་ལ་ཚུར་འཁྱེར་ནས་ཨ་ནི་ད་ག་རང་ལ་ཡོངས་སུ་སེམས་ཡོངས་སུ་ད་དམིགས་པ་ཁོ་རང་ག་ལ་བཞག་ཡ་དེ་ལ་དྲན་པ་ཉེར་བཞག་ཟེར་ལབ་ཀྱི་ཡོད་རེད།

འདི་ཚོའི་ནང་ལོགས་ལ་ལུས་དྲན་པ་ཉེར་བཞག་ལྟ་བུ་ཡིན་ན་ལུས་དེ་ལུས་མི་གཙང་བ་དྲན་ཡ། ཚོར་བ་དྲན་པ་ཉེར་བཞག་ཡིན་ན་ཚོར་བ་སྡུག་བསྔལ་བ་དེ་ཡིན་པ་དྲན་ཡ། སེམས་དྲན་པ་ཉེར་བཞག་དེ་སེམས་མི་རྟག་པ་དྲན་ཡ། ཆོས་དྲན་པ་ཉེར་བཞག་དེ་ཆོས་བདག་མེད་པ་དྲན་ཡ། ཁོ་རང་ཁོ་རང་ད་དེ་ག་རེ་ཟེར་གོ་སྒོམ་ཡོང་དུས་ཙམ་པ་ལ། ད་ལྟ་རྣམ་པ་བཞི་དེ་དག་སུ་དྲན་པར་བྱས་ནས་རོ་ཨ། འོན་ཏེ་འདི་དེ་ལ་ལུས་དྲན་པ་ཉེར་བཞག་ཟེར་གོ་རོ་ཨ། བྱས་ཙང་དེ་ལ་ཡང་ཁོ་དཔེར་ན་ལུས་དེ་ལུས་སོགས་རེད་ཚོར་བ་དེ་སྡུག་བསྔལ་བ་ཡིན་པར་བསམ་བློ་འཁོར་ཡས་ལ་ཚོར་བ་སྡུག་བསྔལ་ཡིན་སྟངས་དེ་ལ་བསམ་བློ་གཅིག་གཏང་གོ་རོ་ཨ། ཡིན་སྟངས་ལ་བསམ་བློ་བཏང་ཡོང་དུས་དེ་དཔྱད་པ་བྱེད་པ་རེད་དེ་དཔྱད་སྒོམ་ཟེར་དཔྱད་སྒོམ་ཆགས་གི་ཡོད་རེད། འདི་ཡིན་སྟངས་ལ་བསམ་བློ་བཏང་ནས་འོ་ད་ལྟ་ཚོར་བ་དྲན་པ་ཚོར་བ་དེ་ལྟར་སྡུག་བསྔལ་བ་རེད་ཤག་བསམ་པས། འདི་ངེས་པ་ཅིག་རྙེད་ཡོང་དུས་ཨ་ནི་ད་ག་རང་ག་ལ་བསྡད་དེ་ཨ་ནི་འཇོག་སྒོམ་ཆགས་ཀྱི་ཡོད་རེད་དེ་ཡིན་ཙང་དྲན་པ་ཉེར་བཞག་ལ་དཔྱད་འཇོག་གི་གཉིས་ཀ་ཡོང་གོ་རོ་ཨ་ཡིན་ནའི་ད་ལྟ་ནུབ་ཕྱོགས་ལ་དར་བསྡད་ཡས་ཀྱི་དྲན་པ་ཉེར་བཞག་དེ་ཡང་ཏོག་ཙམ་འདྲ་གི་མ་རེད་འདི་ཡི་དམིགས་པ། ང་ཚོས་ཀྱི་ག་རེ་ཟེར་གོ་རེད་སོ་སོའི་གི་སེམས་ལ་ག་རེ་འཆར་བ་དེ་ང་ད་ལྟའི་གནས་སྐབས་སུ་སེམས་ལ་ག་རེ་འཆར་བ་ད་ག་རང་ག་ངོས་བཟུང་ནས་ཨ་ནི་འདི་འདི་འདྲའི་ཅིག་གི་བསྡད་ཡ་ཅིག་ལ་ཨ་ནི་ཨ་ནུབ་ཕྱོགས་ལ་ད་དྲན་པ་ཉེར་བཞག་ཟེར་དེ་འདི་འདྲའི་ཅིག་ལ་ལབ་གི་འདུག་ཨ། འདི་ཡིན་དུས་ད་ནང་ཆོས་ནང་ལོགས་ལ་ད་ལྟ་སེམས་དྲན་པ་ཉེར་བཞག་འདི་སེམས་མི་རྟག་པ་ཡིན་པ་དྲན་སྟངས་འདི་མ་རེད་རོ་ཨ་ཁོ་པ་ད་ལྟ་གནས་སྐབས་ཁོ་རང་ལ་སེམས་ལ་ག་རེ་འཆར་གྱི་འདུག་ད་ག་རང་འཆར་བཅུག་ཨ་ནི་གང་འཆར་བ་འདི་གི་རྗེས་སུ་མ་འགྲོ་བ་བྱས་ནས་དེའི་བདེ་ཡལ་སྤྱོད་ར་འདི་ལ་ནུབ་ཕྱོགས་ཀྱི་ད་ལྟ་ཁོང་ཚོས Mindfulness ལབ་ནས་དྲན་པ་ཉེར་བཞག་གི་གོ་བ་དེ་འདི་འདྲ་ཅིག་ག་རེ་ཟེར་རེད་ལེན་གྱི་འདུག་ཨ། ཡིན་ནའི་ང་ཚོའི་ནང་ཆོས་ནང་ལོགས་ལ་དྲན་པ་ཉེར་བཞག་ཟེར་ཡོང་དུས་ཨ་ནི་ད་ལྟ་བཞི་བྱས་ཨ་ནི་དྲན་དགོས་ཡ་དེ་ཨ་ནི་ལུས་ལ་སྦྱར་ཡོང་དུས་ལུས་མི་རྟག་པ་ཨ། ལུས་མི་གཙང་བ་དགོངས་དག་ལུས་མི་གཙང་བ་ཨ་ནི་ཚོར་བ་ལ་སྦྱར་ཡོང་དུས་ཚོར་བ་སྡུག་བསྔལ་བ་སེམས་ལ་སྦྱར་ཡོང་དུས་སེམས་ཨ་ནི་མི་རྟག་པ་ཆོས་ལ་སྦྱར་ཡོང་དུས་ཆོས་བདག་མེད་པ་དེ་དྲན་ཡ་དེ་ལ། དྲན་པ་ཉེར་བཞག་ཟེར་གྱི་ཡོད་རེད། དེ་ནས་ཞི་གནས་ཟེར་ཞི་གནས་འདི་ད་འཇོག་སྒོམ་བྱེད་ཀྱི་ཡོད་རེད་ཞི་གནས་ཟེར་ཡོང་དུས་སེམས་དམིགས་པ་སྒང་ལ་ཕ་གིར་བཞག་ནས་དེ་དམིགས་པ་སྒང་ལ་ད་ཅིག་སོ་སོ་ག་ཚོད་འདོད་འདོད་དུ་བཞག་ཐུབ་ཡ་ཅིག་དང་སེམས་དམིགས་པ་སྒང་ལ་བཞག་པའི་སྐབས་སུ་སེམས་པ་གསལ་ཐིང་ཐིང་ཡོང་ཡ། འདི་ཡོད་པ་ཙམ་དུ་མ་ཟད་དཔེར་ན་ང་ཚོས་དམིགས་པ་སྒང་ལ་སེམས་བཞག་ཡོང་དུས་ད་ཁོ་ཆུ་ཚོད་ཆུ་ཚོད་བཞག་དགོས་བྱུང་ནའི་ཨ་ནི་གཟུགས་པོ་ལ་ཐང་ཆད་མེད་པ་སེམས་ལ་ཐང་ཆད་མེད་པ་འོ་དེ་འདྲའི་གི་ད་སྒོམ་པ་ལ་བརྟེན་ནས་ཨ་ནི་བྱུང་ཡ་དེ་འདྲའི་ཅིག་ཐོབ་ཡ་ཡོད་རེད་འདི་ལ་ད་ཞི་གནས་ཟེར་གྱི་ཡོད་རེད་ཨ་ནི་འདི་འཇོག་སྒོམ་བྱས་དེ་ནས་ལྷག་མཐོང་ཟེར་ཡ་འདི་ད་འདི་རེད་ད་ཞི་གནས་ཐོབ་པའི་རྗེས་ལ། ཨ་ནི། ག་རེ་ཟེར་རེད་ང་ཚོ་དམིགས་པ་ག་རེ་ཡིན་ན་དམིགས་པ་དེ་ལ་དཔྱད་པ་བྱས་ནས་ཨ་ནི། ད་ལྟ་ལྷག་མཐོང་ཟེར་བ་ཅིག་རེད་བ་ལྷག་པར་མཐོང་བ་ལབ་དུས་ད་གཏིང་ཟབ་པོ་མཐོང་བ་ཟེར་བ་ཅེར་བ། འོ་འདི་ལྷག་མཐོང་འདི་དཔྱད་སྒོམ་བཞག་གི་ཡོད་རེད་ད་ཡིན་ནའི་དཔྱད་སྒོམ་འདི་འདྲའི་ཡོང་ཡ་ལ་ཨ་ནི་ཞི་གནས་ཀྱི་འདི་དགོས་ཀྱི་ཡོད་རེད་རེད་བ། ཞི་གནས་ཐོབ་པ་བྱས། ཞི་གནས་ཐོབ་པའི་ཐོག་ནས་ཞི་གནས་ཀྱི་དམིགས་པ་ག་རེ་ཡིན་ན་སེམས་དེ་ལ་བཞག་ནས། དེ་ལ་སེམས་ད་དེའི་དམིགས་པ་དེ་ག་ལ་བསྡད་བཞིན་དུ། དམིགས་པ་དེ་གའི་རང་བཞིན་ག་རེ་འདུག་དཔྱད་པ་བྱས་དེ་ལ་ལྷག་མཐོང་སེ་གོ་ར། དཔྱད་པ་བྱས་ནས་རང་བཞིན་མཐོང་ཡས་ཀྱི་བློ་དེ་ལ་ལྷག་མཐོང་ཟེར་གྱི་ཡོད་རེད་དེ་ཡིན་དུས། ད་ལྷག་མཐོང་ལ་དཔེར་ན་མི་རྟག་པ་ལ་དམིགས་པའི་ལྷག་མཐོང་ཡོད་ཆོག་གི་རེད། ལ། ང་རང་ཚོའི་གཟུགས་པོ་མི་གཙང་བ་ལ་དམིགས་པའི་ལྷག་མཐོང་ཡོད་ཆོག་གི་རེད། ཡང་ང་རང་ཚོ་གི་གཟུགས་པོ་དེ་བདག་མེད་པ་ལ་དམིགས་པའི་ལྷག་མཐོང་ཡོད་ཆོག་གི་རེད་ད་གང་ཆེ། ག་རེ་ཟེར་རེད་ང་ཚོས་སེམས་དམིགས་པ་སྒང་ལ་བརྟན་པོ་བྱས་ནས་བསྡད་པའི་སྐབས་དེ་ལ་ཕ་གིའི་དམིགས་པ་དེ་གི་རང་བཞིན་ག་རེ་འདུག་དེ་དཔྱད་པ་བྱས་ནས་རང་བཞིན་མཐོང་བའི་བློ་དེ་ལ་ལྷག་མཐོང་ཟེར་གྱི་རེད་དེ། ཤེས་རབ་ཀྱི་ཆ་ཅིག་བྱས་ནས་འདུག་རེད་བྱས་ཙང་དེ་ཚོ་གསུམ་གྱི་ཁྱད་པར་དེ་དེ་འདྲ་བྱས།

ང་ཚོའི་བསམ་བློ་བཏང་སྟངས་གཅིག་མ་འགྲིག་པའི་སྐྱོན་ཆགས་ཀྱི་ཡོད་རེད། དེ་ཡིན་དུས་ད་དེ་སེལ་ཡ་དེ་ཡང་ཁོ་ང་ཚོའི་བསམ་བློ་བཏང་སྟངས་གཅིག་གི་ཐོག་ནས་སེལ་དགོས་རེད། ད་བསམ་བློ་བཏང་ཡ་དེ་སེལ་ཡ་དེ་ལ་ཤུགས་ཆེ་གཅིག་ང་རང་ཚོ་གི་བསམ་བློ་བཏང་སྟངས་དེ་བསྒྱུར་ནས། འདུ་ཤེས་བཟུང་སྟངས་དེ་བསྒྱུར་ནས།

རྐྱེན་ངན་པ་དང་གཅིག་གི་གྲ་མ་འགྲིག་པ་གཅིག་ཡོང་བསྡད་ཀྱི་ཡོད་རེད། ད་མི་ཚེ་ཆ་ཚང་ད་འདི་མ་རེད་དེ་ཉི་མ་གཅིག་ལ་བསམ་བློ་བཏང་བ་ཡིན་ནའི་ང་ཚོའི་སེམས་འདི་གཅིག་གི་སེམས་སྐྱོ་དགོས་ཡ་དང་སེམས་ལ་ཅིག་རླུང་ལང་དགོ་ཡ་འདྲ་བོ་དང་འདི་འདྲའི་སེམས་ཡ་མ་འགྲོ་ཡ་འདི་གོ་གནས་སྟངས་ག་དུས་ཡིན་ནའི་འཕྲད་བསྡད་ཀྱི་ཡོད་རེད། ཨ་ནི་ཐ་ན་གཅིག་མི་གཅིག་གི་མིག་ལྟ་སྟངས་གཅིག་གི་ཐོག་ནས་སོ་སོའི་སེམས་མ་སྐྱིད་པ་ཆགས་ཡ་འདི་ཡོང་གི་ཡོད་རེད་འདི་ཡིན་དུས་རྐྱེན་འདི་ག་དུས་ཡིན་ནའི་ཡོད་པ་བྱས། ད་རྐྱེན་འདི་འཕྲད་པའི་སྐབས་སུ། སྤྱོད་འཇུག་ནང་ལོགས་ལ་ད་གཅིག་དཀའ་ངལ་འདྲ་བོ་ཞིག་འཕྲད་པའི་སྐབས་སུ། བསམ་བློ་བཏང་ནས་དཀའ་ངལ་འདི་སེལ་ཡས་ཀྱི་ཐབས་ཤེས་འདུག་མིན་འདུག་རེད་བ། ཐབས་ཤེས་ཡོད་པ་ཡིན་ན་ང་ཚོས་སེམས་མ་སྐྱིད་པ་དང་སེམས་ཁྲལ་བྱེད་མ་དགོས་བ་བྱས་ནས་ཐབས་ཤེས་འཚོལ་ཡ་རེད་ཟེར། དཀའ་ངལ་འདི་སེལ་ཡས་ཁོ་རང་མེད་པ་ཡིན་ན། ཨ་ནི་སེམས་མ་སྐྱིད་པ་བྱས་ནའི་ཕན་ཐོགས་ཅི་ཡང་ཡོད་མ་རེད་ཨ་ནི་ག་རེ་བྱས་ནས་ཨ་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་ཟེར་ལབ་ན་ཨ་ནི་ཁོ་མི་དགའ་བ་སེམས་མ་སྐྱིད་པ་བྱས་རླུང་ལངས་བསྡད་ནའི་ཕན་ཐོགས་མི་འདུག་ཨ་སོ་སོ་ལ་སོ་སོར་གནོད་པ་མ་གཏོགས་ཨ་འདིའི་གནས་སྟངས་ག་རེ་ཡིན་ན་ཡང་ཁོ་ལ་དཀའ་ངལ་སེལ་ཐབས་ཡོད་ན་ཡང་ང་ཚོས་རླུང་བྱེད་དང་སེམས་མ་སྐྱིད་པ་དེ་བྱེད་དགོས་མ་རེད་སེམས་སྡུག་བྱེད་དགོས་མ་རེད་ཨ་ནི་ཁོ་དཀའ་ངལ་སེལ་ཡས་ཀྱི་ཐབས་ཤེས་མེད་ན་ཡང་ཨ་ནི་ཁོ་སེམས་སྡུག་དང་ཨ་ནི་གཅིག་གི་སེམས་ཁྲལ་དང་རླུང་ལངས་ཡག་འདི་བྱེད་དགོས་ཀྱི་མ་རེད་ཟེར་ཨ་ནི་ད་འདི་གིས་ང་ཚོའི་བསམ་བློ་བཏང་སྟངས་འདི་འགྱུར་གྱི་ཡོད་རེད་བ་གཞན་དག་ཁོ་ཕ་གིའི་གནས་སྟངས་ལ་འགྱུར་ཡ་འགྱུར་བ་གས་བཏང་ཡ་ཡོད་མ་རེད་བ་གནས་སྟངས་ཁོ་གང་ཡིན་པ་འདི་ད་ག་རང་རེད་བ་ད། ཡིན་ན་ཡང་ང་ཚོའི་བསམ་བློ་བཏང་སྟངས་འདི་གིས་ཨ་ནི་ཕར་ཕྱོགས་ཀྱི་དཀའ་ངལ་ལ་ང་རང་ཚོའི་གི་ལྟ་སྟངས་གཅིག་རེད་བ་ལྟ་སྟངས་འདི་འགྱུར་འགྲོ་དུས་དཀའ་ངལ་གྱི་དཔེར་ན་དཀའ་ངལ་གྱི་ད་སོ་སོའི་ཀྱི་གནས་སྟངས་ད་འགྱུར་བ་བཏང་གི་མ་རེད་དེ་ཡིན་ན་ཡང།

རེད་བ། ཨ་ནི་ང་ཚོ་རླུང་ལང་གི་རེད་བ། ཨ་ནི་མི་དེ་ལ་ཁོང་ཁྲོ་ཟ་གི་རེད་བ། ཡིན་ནའི་འདི་ཚུར་ལྟ་དུས་མི་དེ་སོ་སོའི་གྲོགས་པོ་རྙིང་པ་ཞིག་བྱས་ཨ་ནི་གཅིག་རྒྱུན་རིང་པོ་ཞེ་པོ་ཐུག་མ་མྱོང་བའི་མི་ཞིག་ཡིན་པ་ར་འཕྲོད་ན། འདི་ཁོང་ཁྲོ་དེ་ལམ་སང་ཞི་ནས། ཨ་ནི་འདི་བྱས་འགྲོ་གི་རེད་བ། ད་ཨོ་གྲོགས་པོ་ཐུག་ནས་དགའ་བ་དགའ་ཚོར་སླེབས་ཡ་བྱེད་ཀྱི་རེད་བ། འདི་ག་རེ་ཟེར་ན་ང་རང་ཚོའི་གི་ད་འདུ་ཤེས་འདི་བསམ་བློ་བཏང་སྟངས་དེ་འགྱུར་འགྲོ་རེད་བ། ད་ག་ནང་བཞིན་མི་ངོ་མ་ཤེས་པ་ཅིག་ཡིན་ན་ཡང་ཁོའི་གིས་སོ་སོ་མར་དེ་འབུད་རྒྱག་བཏང་བསྡད་པ་དེ་ཁོ་རང་ལ་མི་གཞན་པ་ཅིག་གིས་འབུད་རྒྱག་བཏང་བ་དེ་ཧ་གོ་ན་ཡང་ང་ཚོ་རླུང་དེ་མར་ཞི་འགྲོ་གི་འདུག་ཨ། དེ་ཡིན་དུས་ད་དེ་ང་ཚོས་བསམ་བློ་བཏང་སྟངས་ཅིག་གི་ཐོག་ནས་གནས་སྟངས་དེ་འགྱུར་བ་འགྲོ་གི་ཡོད་མ་རེད་དེ་བསམ་བློ་བཏང་སྟངས་ཅིག་གི་ཐོག་ནས་ཨ་ནི་སེམས་ལ་དཀའ་ངལ་ཉུང་དུ་འགྲོ་ཡ་དང་དཀའ་ངལ་ཁོ་རང་ཨ་ཅིག་མ་ལང་བ་སེམས་སྡུག་ཁོ་རང་མ་སྐྱེ་བ་འོ་འདི་འདྲ་བྱེད་ཐུབ་ཀྱི་འདུག་ཨ་ད་དེ་ཚོ་ལ་ཏན་ཏན་སྒོམ་གྱིས་ཨ་ནི་ཕན་ཐོགས་ཡོད་རེད།

ནུབ་ཕྱོགས་ནང་ལོགས་ལ་སྒོམ་དར་ཁྱབ་ཆེ་ཤོས་གཅིག་དེ་ད་གིན་ཞུས་པ་ནང་བཞིན་བྱས་ནས Mindfulness དྲན་པ་ཉེར་གཞག་གི་སྒོམ་འདི་རེད། ཨ་ནི་འདི་ཡི་གི་ད་དྲན་པ་ཉེར་གཞག་སྒོམ་པ་ལ་བརྟེན་ནས་ཨ་ནི་གཅིག་གི། སེམས་ནང་ལོགས་ལ་སེམས་ངལ་དང། ཨ་ནི་ཡིད་མུག་ལ་སོགས་པ་དེ་ཚོ་ཨ་ནི་གཅིག་གི། ཆུང་དུ་བཏང་ཡས་ལ་ཕན་ཐོགས་འདུག་ཟེར་ལབ་ཨ་ནི་ཁོང་ཚོས་ཞིབ་འཇུག་བྱས་ནས་ཨ་ནི་གསུང་གི་ཡོད་རེད་བ། འདི་ཡིན་པ་སོང་ཙང་ཨ་ནེ་དེ་ཚོ་ལ་དོ་སྣང་ཆེན་པོ་རེད་ཨ་ནེ་སྤྱི་བཏང་ད་ལྟ་དེ་སྒོམ་གྱི་ཐོག་ལ་ཨ་ནེ་ནུབ་ཕྱོགས་ལ་དོ་སྣང་ཤུགས་ཆེན་པོ་སླེབས་དེ་ད་ཤར་ཕྱོགས་ཀྱི་ཤར་ཕྱོགས་ཀྱི་ད་རིག་གཞུང་ཟེར་དགོས་རེད་རིག་གནས་ཕར་དར་བ་རེད་བ་ལྷག་པར་དུ་ད་ནང་ཆོས་ནང་པའི་གི་ད་མཁས་པ་ཚོས་ཕར་ནུབ་ཕྱོགས་ལ་ཕེབས་ནས་ཨ་ནེ་ད་ལྟ་དེ་ཚོ་སྒོམ་ཁྲིད་ཡ་ལ་སོགས་པ་དེ་ཚོ་ལ་བརྟེན་ནས་བྱུང་བྱུང་ཡོད་པ་སོང་ཙང། ཨ་ནི་ད་གཅིག་སྒོམ་ལ་དབྱིངས་ཡོད་མཁན་དེ་ཚོས་ཀྱིས་ད་དོ་སྣང་ཆེན་པོ་གནང་གི་འདུག། འདི་བྱས་ནས་དེ་ནས་ད་ད་ལྟ་ཉེ་བའི་ཆར་ལ་ད་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ཚན་རིག་པ་དང་ཨ་ནི་གཅིག་གི་གྲོས་མོལ་དང་འདི་འདྲ་གནང་པ་ནས་བཟུང་སྟེ་ཨ་ནི་ང་ཚོས་ད་ལྟ། བྱམས་པ་དང་སྙིང་རྗེ་དང་སྒོམ་བྱམས་པ་གི་བྱམས་པའི་སྒོམ་དང་སྙིང་རྗེའི་སྒོམ་དང་དེ་ཚོ་ལ་དོ་སྣང་ཤུགས་ཆེ་རུ་ཞེ་པོ་ཅིག་ཕྱིན་བསྡད་ཡོད་རེད། ཨ་ནི། དེ་ཙམ་དུ་མ་ཟད་ད་སྒོམ་སྒྲུབ་ཚན་རིག་ཟེར་ནས་ཚན་རིག་གི་སྡེ་ཚན་གསར་བ་ཅིག་རེད་བ་སེམས་ཁམས་ཚན་རིག་ནང་ལོགས་ལ་སྡེ་ཚན་གསར་བ་ཅིག་ཏུ་ཨ་ནི་ཆགས་ཐུབ་པ་བྱུང་ཡོད་རེད་ད་ལྟའི་ཆར་ལ་བྱམས་པ་དང་སྙིང་རྗེ་དེ་ཚོའི་སྒང་ལ་སྒོམ་རྒྱག་ཡ་དེ་ཧ་ལས་ཀྱི་ཁྱབ་ཆེ་རུ་ཆེ་རུ་འགྲོ་ཡ། རེད་བ། དེ་ནས་དེ་ཚོ་བྱས་པ་ལ་བརྟེན་ནས་ཕན་ཐོགས་ཡོད་པ་དེའི་ཞིབ་འཇུག་གི་ལམ་ནས་བསྟན་བསྟན་ཡ། འོ་འདི་འདྲའི་ད་གཅིག་གི་ཁྱབ་ཆེ་རུ་ཏན་ཏན་འགྲོ་གི་ཡོད་ས་རེད་ལགས། ད་ད་རིང་དུས་ཚོད་ཆ་ནས་བཀའ་འདྲི་མཐའ་མ་དེ་འདི་ཞུ་གི་ཡིན། དེང་སྐབས་སྒོམ་ལ་ཡ་དོ་དབྱིངས་ཆེ་རུ་འགྲོ་བའི་གི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཅེས་གཟིགས་ཀྱི་ཡོད་ན། ད་སྒོམ་ལ་དོ་སྣང་ཆེ་རུ་འགྲོ་ཡ་དེ་ད་སྒོམ་གྱི་ཕན་ཐོགས་ཡོད་པ་བྱས་ར། སྒོམ་བྱས་པ་ཡིན་ན་ཕན་ཐོགས་ཡོད་པ་དེ་ཚན་རིག་གི་ཞིབ་འཇུག་གི་ལམ་ནས་ཨ་ནི་མང་པོ་བསྟན་གྱི་ཡོད་རེད་རེད་བ། དྲན་པ་ཉེར་གཞག་ལྟ་བུ་ཆ་བཞག་པ་ཡིན་ན་ཨ་ནི Mindfulness སྒོམ་ཡ་དེ་ལ་ཕན་ཐོགས་ཡོད་པ་ཞིབ་འཇུག་མང་པོ་བྱས་ཡོད་རེད། ཞིབ་འཇུག་དེ་ཚོས་ཀྱིས་ད་ནད་པའི་ནད་པའི་སྡེ་ཚན་མང་པོའི་ནང་ལོགས་ལ་ཕན་ཐོགས་ཀྱི་ཡོད་པ་དེ་ཨ་ནི་ཞིབ་འཇུག་གིས་བསྟན་ཡོད་པ་སོང་ཙང་ཨ་ནི་དོ་སྣང་ཆེ་རུ་འགྲོ་ཡ། ནི་བྱམས་པ་དང་སྙིང་རྗེ་ལྟ་བུ་དེ་ཚོ་ཡིན་ན། ཨ་ནི། ག་རེ་ཟེར་དགོས་རེད་ད་སློབ་ཕྲུག་ཚོས་ཀྱིས་སྤུ་གུ་ཆུང་ཆུང་ཚོས་ཀྱིས་བྱམས་པ་དང་སྙིང་རྗེ་སྒོམ་པ་ལ་བརྟེན་ནས། ཨ་ནི། སློབ་ཕྲུག་གི་ད་སེམས་ཁམས་དེ། ཨ་ནི། ཡར་རྒྱས་གཏང་ཐུབ་པ་ཡིན། དེ་གི། ཨ་ནི། ཁོ་རང་གི་བདེ་ཐབས་ལ་ཕན་ཐོགས་ཡོད་པ་ཙམ་དུ་མ་ཟད། ཤེས་ཡོན་ལ་ཡང་སྤུ་གུ་གི་སློབ་སྦྱོང་གི་ད། དེ། ག་རེ་ཟེར་དགོས་རེད་ང་ཚོས། འཕེལ་རྒྱས་ལ་ཡང། ཨ་ནི། ཕན་ཐོགས་ཆེན་པོ་འདུག་ལབ་ནས་དེ་ཚོ་ཞིབ་འཇུག་གིས་གཏན་འཁེལ་བ་རེད་དེ་ཡིན་ཙང། འདི་ཚོས་ད་ཚན་རིག་གི་དཔྱད་པ་བྱེད་པ་བྱས་པ་ལ་བརྟེན་ནས་ཨ་ནི། ཚན་རིག་གི་ད་གྲུབ་འབྲས་དེ་འདྲའི་ཐོན་པ་སོང་ཙང་ཨ་ནི་དོ་སྣང་ཆེ་རུ་འགྲོ་ཡ་དང་དེ་ཡོང་གི་ཡོད་ས་རེད་ལགས། ད་ཚན་རིག་པ་ནང་ལོགས་ནས་ཚན་རིག་པ་ཚང་མ་ད་ཡིན་གྱི་མ་རེད་ར། ལྷག་པར་དུ་ད་སེམས་ཁམས་དང་འབྲེལ་བའི་ཚན་རིག་པ་རིགས་གཅིག་ཡོད་ར། ཨོ་འདི་རེད་ཨ་ནི་དེ་ནས་ནི་ཤེས་ཡོན་སྡེ་ཚན་ནང་ལོགས་རེད་ཨ་ནི་སྤྱི་ཚོགས་ཚན་རིག་དང་དེ་ཚོ་གི་ནང་ལོགས་ལ་ཨ་ནི་ད་ལྟ་འདི་ང་ཚོ་ད་སྒོམ་ཉམས་ལེན་དང་འབྲེལ་བའི་བྱམས་པ་སྒོམ་ཡ་རེད་སྙིང་རྗེ་སྒོམ་ཡ་རེད་ཨ་ནི་གཞན་པ་ལ་ད་ཅིག་མཉམ་མྱོང་གི་སེམས་བསམ་བློ་གཏོང་ཡ་རེད་ཨ་ནི་སེམས་རྩེ་གཅིག་པ་ད་ཁོང་ཚོ་གི Attention ལབ་དུས་ཡིད་བྱེད་སྦྱོང་བརྡར་བྱེད་ཡ་དང་དེ་ཚོ་ད་ཕན་ཐོག་ཡོད་པ་ཅིག་ཁོང་ཚོས་མཐོང་ནས་ཨ་ནི་དོ་སྣང་བྱེད་ཀྱི་འདུག་ཨ། བྱས་ཙང་ཚན་རིག་པ་ནང་ལོགས་ལ་ཡང་ཚན་རིག་པ་ཚང་མ་ད་དེ་འདྲས་མ་རེད་བ་དཔེར་ན་དངོས་ཁམས་ཚན་རིག་པ་ཚོའི་ནང་ལོགས་ལ་ཡང་ཁོ་གང་ཟག་བྱེ་བྲག་སོ་སོ་གིས་ནི་ཉམས་ལེན་བྱེད་ནས་ནི་ང་ལ་ཕན་ཐོག་འདུག་ཟེར་ན་ནི་ད་དེ་འདྲས་གསུང་མཁན་ཡོད་རེད་དེ་ཡིན་ན་ཡང་ད་དེ་དོ་སྣང་བྱེད་མཁན་ནི་ཤུགས་ཆེ་བ་དེ་ནི་སེམས་ཁམས་ཚན་རིག་དང་ནི་དབང་རྩ་ཚན་རིག་དང་ཚན་རིག་དེ་ཚོའི་ནང་ལོགས་ལ་ཤུགས་ཆེ་ཡོང་གི་ཡོད་ས་རེད་ལ། རྣམ་པ་ཚོས་གོང་དུ་གསན་པ་དེ་ནི་ད་དེང་སྐབས་ཨ་ནི་འཛམ་བུ་གླིང་ནང་ལ་ཡང་སེམས་ཀྱི་དཀའ་ངལ་དང་སེམས་ངལ་དང་སེམས་སྡུག་སོགས་ལ་ཡང་ཨ་ནི་ཅིག་སྒོམ་གྱི་ཕན་ཡོན་ཡོད་པའི་སྐོར་གྱི་སྒོམ་གྱི་ད་དར་སོ་ཆེན་པོ་འགྲོ་བཞིན་པའི་གནས་སྟངས་ཐོག་ནས་ནང་ཆོས་དང་བོད་ཀྱི་གསོ་བ་རིག་པའི་ཐོག་ནས་སྒོམ་གྱི་ཕན་ཡོན་སྐོར་ལ་ཡང་བཀའ་འདྲི་ཞུས་པ་ཞིག་རེད་རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་ཆེ།